ཧོ། ད་དེ་རིང་འདིར་ཡང་གཅིག་བཅར་ནས་བཀའ་མོལ་ཚིག་ཁ་ཤས་ཞུ་འདོད་བྱུང་སོང་ད་ཁ་ཆེ་ངས་ཉིན་མ་ཁ་ཤས་ཀྱི་གོང་ལ་ཡང་ད་གང་ལྟར་ཞུས་བྱས་སྐད་ཆ་མང་པོ་ཅིག་བཤད་པ་རེད། གཞན་དེ་ལ་ཡང་ད་མི་མང་པོ་ཞེ་པོ་ཅིག་གིས་བལྟས་བཞག་དེ་ལ་ཡང་ད། ཅིག་མི་མང་པོ་ཅིག་གིས་ལྟ་བ་འདི་དོ་སྣང་བྱས་འདུག་དེ་ཡིན་ན་འདི་ལ་ཡང་ད་ཞུ་བྱེད་མཁན་དགའ་བྱེད་མཁན་ཡག་པོ་བྱུང་སོང་ཟེར་ངས་འདི་གང་དམིགས་བསལ་འདི་ཅིག་ཞུ་ཡས་གང་མེད་རེད་བ། རྩ་བའི་མི་མང་པོས་དོ་སྣང་བྱས་པ་རེད། ད་ཡག་འདུག་ཚང་མས་དོ་སྣང་བྱས་རེད་མ་དགའ་མཁན་ཡོང་གི་རེད་དགའ་མཁན་ཡོང་གི་རེད་ངས་དེ་ཚང་མ་ལོ་ལ་ཡ་ཅིག་ངས་ངས་ཀྱི་བཤད་བཞག་པ་དེ་དགའ་དགོས་ཡག་དང་ཅིག་བཞི་མི་བྱེད་དེ་ཅིག། བརྒྱ་ཆ་བརྒྱ་ཐམ་པ་ཁྱོད་ཚོ་དགའ་དགོས་ཟེར་ངས་གང་ཞུ་གི་མེད་རེད་བ། ངས་དེ་རིང་འདིར་བཅར་ནས་ད་ཅིག་རྟག་པར་སྐད་ར་བ་བརྒྱབ་བྱས་ད་ངས་མ་ངས་ཤུགས་ལྡན་ཚོགས་པ་ནས་ཅིག་ངས་སྐད་བརྒྱབ། ད་ང་ད་ལྟ་སྐད་རྒྱབ་དགོས་ཡ་འདི་ང་རང་འདོད་པ་མ་གང་ནས་ང་རང་སྒེར་གྱི་དགོས་མཁོ་མ་གང་བྱས་ཅིག་འདོད་པ་མ་གང་བྱས་སྐད་རྒྱབ་པ་རྩ་བ་ཉིད་ནས་མེད། ང་དེ་རིང་འདིར་བཅར་ནས་ཅིག་བཅར་དགོས་ཡ་འདི་དམིགས་བསལ་གྱི་ད་ལྟའི་ངའི་འདི་དེ་གོང་ནས་མང་པོ་ཅིག་ངས་ད་འོས་བསྡུའི་སྐབས་ནས་ཡིན་ནའི་རེད་འདི་གོང་ནས་ག་དུས་ཡིན་པས་ནས་ངས་ད་ད་ལྟ་ལྷག་པར་དུ་འོས་བསྡུའི་གི་རྗེས་ནས་མ་ད་བརྒྱུད་རིམ་གྱི་རྗེས་ལ་ད་ན་ས་གཞི་ཡ་ད་ནམ་མཁའ་དུས་ད་ཟེར་ནས་ཅིག།

ད་ངས་འདི་སྲིད་སྐྱོང་སྐོར་ལ་ཡ་གཅིག་ཞུས་ཙང་སྲིད་སྐྱོང་གིས་དེ་གསན་པ་དྲག་གསན་བྱས་དེ་ལ་ཡ་ལན་འདེབས་སྐྱོན་བཞག་ཨ་འདི་ལན་འདེབས་སྐྱོན་པ་དེ་དགའ་པོ་བྱུང་ཡིན་ནའི་ལན་འདེབས་དེ་ངས་གང་ངས་གང་ཞུས་པ་དེ་དང་དེ་ལ་ཡ་སྲིད་སྐྱོང་གི་ལན་ཟེར་ཡག་ཐེབས་མི་འདུག་ད་ངས་ག་རེ་ཞུ་དགོས་རེད་ཟེར་ན་ཕ་གིར་ད་ད།

འོ་འདི་ལ་ཡར་སྲིད་སྐྱོང་གི་ལན་འདེབས་གནང་མི་འདུག་ལན་འདེབས་མ་གནང་བ་མ་ཚད་ཁོ་རང་དང་སུ་སུ་སི་ལ་ཤུ་ཤུ་སི་ལ་བྲོས་ཕྱིན་འདུག་ཨ་འོ་འདི་ངས་འགྲིག་གི་མི་འདུག་ཟེར་ངས་འོ་འདི་ཞུ་གི་ཡོད། སླབ་གྲྭའི་ནང་ལ་ཡར་བཀའ་སློབ་གནང་བའི་ས་ལ་ཡར་རྒྱ་མི་བུ་སློབ་ཕྲུག་ཁ་ཤས་སླེབས་འདུག་ཨ་འདིའི་བཀའ་སློབ་དེ་ཁོ་རང་ཚོ་དགའ་ནས་ཡོང་པ་ཅིག་ཉན་ག་ཡོང་པ་རེད་བ་འདི་ལ་ང་ཞུ་ཡ་གང་མེད་ཡག་པོ་རེད་ཁོ་རང་བཀའ་སློབ་གནང་བ་རེད་འདིའི་མི་དགའ་མཁན་ཅིག་ཡོང་བྱས་ལག་པ་བརྡབས་པ་རེད་ཁོ་འདི་འགྲིག་པ་རེད་ཞུ་གི་ཡོད་མ་རེད། ང་ཚོས་འདི་འདྲ་སྐད་རྒྱབ་དགོས་ཡ་འདི་ག་རེ་ཟེར་དགོས་རེད་ཟེར་ན་ཕ་གིར་མིག་མཐོང་ལག་ཟིན་བྱུང་ནས་བོད་མང་པོ་ཞིག་ད་ག་ཤེད་ནས་ཡོད་འདུག་ཨ།

དངོས་གནས་ཡིན་ན་མི་ངོ་རྒོལ་བྱེད་མཁན་འདི་ག་འདི་ལ་ད་རྒྱ་མི་ཚོ་ཚུར་སྐད་བཏང་བྱས་སྐབས་ཁོ་རང་མར་ཕེབས་བྱས་བཀའ་མོལ་གནང། ག་རེ་འགྲིག་མི་འདུག་རྒྱལ་བ་རིན་པོ་ཆེའི་དགོངས་གཞི་ག་རེ་ཡིན་པ་འདི་ག་འདི་མར་གསལ་པོ་ཅིག་གསུང་ཐུབ་ཡོད་ན། ཨ་ནི་དངོས་གནས་རྒྱ་མི་ལ་ཡ་ད་ལན་ཅིག་གནང་ཐུབ་པ་རེད་བ་འོ་འདི་གནང་ཐུབ་ཡོད་མ་རེད། འོ་འདི་གནང་མ་ཐུབ་ཡག་འདི་ང་བློ་ཕམ་ཡོད་འོ་ངས་འདི་ཞུ་གི་ཡོད་བ། ད་དེ་ནས་ཡང་གཉིས་པ་དེ་ལ་ཡ་ད་ག་འདྲ་ནིའུ་ཡོག་ནང་ལ་དཔེ་ན།

ལྔ་བཅུ་ང་དགུ་ནས་ཟེར་ན་འགྲིག་གི་འདུག་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་དུས་ད་ལྟ་བར་དུ། རེད་བ། དངོས་གནས་གཅིག། བཙན་བྱོལ་སྒྲིག་འཛུགས་ཀྱི་འོག་ལ་ཡ། དངོས་གནས་རྒྱལ་བ་རིན་པོ་ཆེ་གིས་ད། ག་ཟེར་རེད་རྐང་འགན་འཁྱེར་བའི་ཐོག་ནས་འདི་འོག་ལ་ཡ་ད་ང་ཚོའི་དངོས་གནས་མི་མང། རྒན་གཞོན་བར་གསུམ། ཆོལ་ཁ་གསུམ། དབྱེར་མེད་ཆོས་ལུགས་དབྱེར་མེད་ཚང་མས་རྡོག་རྩ་གཅིག་སྒྲིལ་བྱས་བྱས་གང་ལྟར་ང་ཚོ་ཚང་མ་ལོ་ད་གང་ད། ཅིག་སེམས་ནང་ལ་ཡ་བོད་མི་རྩམ་ཟན་ཅིག་ཡིན་བསམ་གྱི་རུབ་རུབ་རྒྱལ་བ་རིན་པོ་ཆེ་འོག་ལ་ཡ་བསྡད་ཡོད་ད་ཚང་མས། སུ་གཅིག་ལ་ཡང་ད་ང་ཁམས་པ་ཡིན་རྣམ་རྟོག་ཡོད་མ་རེད་ང་དེ་རིང་འདིར་བཅར་ཡས་དེ་ཁམས་པ་ཡིན་ཨ་མདོ་ཞེས་ཞེན་ཁོག་བྱས་ནས་བཅར་མེད། ཁ་ཤས་ཤིག་དྲན་གྱི་ཡོང་གི་འདུག་ཅིག་ཁམས་པ་ལ་དགའ་གི་ཡོད་མ་རེད་འདི་གི་ལྐུགས་པའི་སྐད་ཆ་རེད་འདི། ཁ་ད་ང་ཚོ་དགེ་རྒན་ཚང་མ་ཁམས་པ་རེད། མཁྱེན་སོང་ཨ། འོ་འོ་འདི་གི་ཚང་མ་རྩ་བའི་བླ་མ་མང་པོ་ཡོད་ཁམས་པའི་ནང་ལ་ཡང་འདི་གི་ཚང་མ་ཁམས་པ་རེད། འོ་ད། ཡག་ཐག་ཆོད་ཡོད། ད་འདི་ངས་ག་རེ་སྐད་གར་ཕྱིན་གྲོགས་པོ་མ་གྲོགས་པོ་མ་ཁ་ནས་སྐད་རྒྱག་གི་ཡོད་རེད་ཟེར་ན། དུས་ད་ལྟ་བར་དུ་སྐྱབས་མགོན་རིན་པོ་ཆེ་གི་འོག་ལ་ཡང་བོད་ནང་ལ་ཡིན་ན་རེད་བོད་ཕྱི་ལོག་ལ་བསྡད་མཁན་ཡིན་ན་རེད་རྒྱ་གར་ནང་ལ་བཙན་བྱོལ་ནང་ལ་མི་འབུམ་ཕྲག་གཅིག་ལྷག་མི་ཡོད་མ་རེད་དེ། འདི་གའི་དེ་རུག་རུག་ཚ་ཚ་འུར་འུར་བྱས་ནས་བསྡད་ཐུབ་ཡས་དང་སེམས་བརྟན་བྱས་བསྡད་ཐུབ་ས་དེ་རྒྱལ་བ་རིན་པོ་ཆེ་ཆགས་བསྡད་ཀྱི་ཡོད་རེད་བ། ངས་ནམ་རྒྱུན་ནས་ཞུ་བསྡད་ཀྱི་འདུག་བ། ངས་ད་ག་སེ་ཁ་ལས་ནས་ཞུ་གི་མེད། དངོས་ཡོད་གནས་ཚུལ་རེད། ད་ལྟའི་གི་དུས་རབས་འདིའི་ནང་དང་དུས་རབས་རྗེས་མའི་ནང་ལ་ཡང་སྐྱབས་མགོན་རིན་པོ་ཆེ་ཞལ་བཞུགས་པའི་སྐབས་ལ་ཡང་བོད་དོན་བདེན་མཐའ་གསལ་ཐུབ་ན་གསལ་ཐུབ་པ་རེད། དེ་མ་གཏོགས་སུ་གཅིག་གིས་དང་མི་སུ་གཅིག་གིས་གནམ་ས་འདིའི་བར་ལ་ཡང་བོད་མིའི་བོད་དོན་གྱི་དེ་གསལ་ཐུབ་མཁན་ཡོད་མ་རེད། ཡོད་མེད་པ་ད་འདི་གསལ་ཐག་ཆོད་པ་རེད། འོ་ཡ། བྱས་དེ་འདྲ་ཡིན་དུས་སྒང་ལ་རྒྱལ་བ་རིན་པོ་ཆེ་གི་ད་སེམས་ནང་ལ་ཡང་ད་བོད་ནང་ལ་སྐུ་ལུས་མེ་བསྲེག་བཏང་མཁན་ཡིན་ན་རེད། ད་སུ་ད་རྒྱ་གར་ནང་ལ་རྒྱ་གར་ད་བཙན་བྱོལ་ནང་ཕྱི་རྒྱལ་གྱི་ག་པར་བསྡད་མཁན་ཚང་མ་གི་སེམས་ནང་ལ་ཡང། གང་ད། བློ་གཏད་བཅོལ་ས་དེ་རྒྱལ་བ་རིན་པོ་ཆེ་ད་ད་རེད་བ་གོང་ས་སྐུ་ཕྲེང་བཅུ་བཞི་པ་ཆེན་པོ་ད་ག་རང་དེ་མ་གཏོགས་ཡོག་མ་རེད། རྒྱལ་བ་རིན་པོ་ཆེའི་དགོངས་པ་དེ་ཡང་བོད་མི་ཚང་མ་རྡོག་རྩ་གཅིག་སྒྲིལ་མཐུན་སྒྲིལ་བྱས་འདི་སྟོབས་ཤུགས་ཡིན་པ་ད་འདི་སྟོབས་ཤུགས་རེད་ཅེས་རྟག་པ་གསུངས་བསྡད་ཀྱི་ཡོག་རེད། འདིས་ད་འདི་གི་ལས་ཐོག་སྲིད་སྐྱོང་གིས་འཇོན་གི་མི་འདུག་ཁ་ཐོར་བཏང་གི་འདུག་བྱས་བྱས་ད་གཟིགས་དང། ད་ཕྱི་རྒྱལ་ག་ས་ག་ལ་ཕེབས་བྱས་དཔེ་འགྲོ་སོང་ཚོད་མེད་བཏང་བྱས་ད་ཕེབས་བྱས་ད་ག་འདྲ། སྤྱི་ཚོགས་དཀྲུག་ཤིང་རྒྱག་གི་འདུག་བ་སྤྱི་ཚོགས་དཀྲུག་གི་འདུག་བ་གཏོར་གི་འདུག་བ་མཐུན་སྒྲིལ་མེད་པ་བཟོ་གི་འདུག་བ། མཐུན་སྒྲིལ་ཡོད་ས་མཐུན་སྒྲིལ་མེད་པ་བཟོ་གི་འདུག་བ་དངོས་གནས་བྱས་ན་མཐུན་སྒྲིལ་བཟོ་གི་ཡོད་ན་མི། འཆམ་མཐུན་མེད་པ་དེ་གི་འཆམ་མཐུན་བཟོ་དགོས་རེད་བ་ཡར་ཚུར་སྐད་བཏང་བ་རེད་བ། ཨོ་འདི་ཀྱང་བཟོ་ཐུབ་གི་མི་འདུག་བ། ཨོ་འདི་གི་དེ་ངས་ད་ག་པར་ག་ནས་ནོར་རེད། འདི་རྒྱལ་བ་རིན་པོ་ཆེའི་དགོངས་པ་རེད་མི་འདུག་བ་དགོངས་པ་འགྲུབ་གི་མི་འདུག་བ་ལས་ཀ་བྱེད་སྟངས་འདི་ཚོ་དྲན། ཨ་ནི་དཔེ་མགོ་ཡ་ཉམས་བྱེད་ཡ། ད་དེ་འདྲ་དཔེ་འགྲོ་སོང་ཚོད་མེད་བཏང་བྱས་ཨ་ནི། ད་དཔེ thank you ག་རེ thank you Australia ད་ག་ས་ག་ལ thank you ཟེར་རྒྱུག་བསྡད་འདུག་བ་འགྲོ་སོང་ཚོད་མེད་བཏང་བྱས། ད་འདི་ལ་ཆབ་སྲིད་གང་འདུག་གས་བསམ་བློ་ཡག་པོ་བཏང་ན། thank you ཞུ་དགོས་ཡ་རྩ་ནས་ཡོག་མ་རེད་ང་ཚོ་ཕ། རྒྱ་གར་ད་ཨ་ལས་ཡིན་པར་ཆ་བཞག་ང་ཚོ་ད་སྐྱབས་བཅོལ་བའི་གནས་སྟངས་གནང་ཙང་ང་ཚོ་ཡིན་པར་ཆ་བཞག་རེད་བ་ད་ཨ་ལས་དེ་ད་འདི་ཅིག་འགྲིག་གི་ཡོད་རེད། ད་ད་ལྟའི་དུས་ཚོད་ལ་ཡ་རྒྱལ་བ་རིན་པོ་ཆེ་ལ་ཚུར thank you ཞུ་དགོས་ཡ་གི་ད་ང་ཚོ་ལ་ཚུར thank you ཞུ་དགོས་ཡ་གི་དུས་ཚོད་ཅིག་རེད་ཤག་མ་གཏོགས་ཅིག་ང་ཚོ་ཕར thank you ཞུ་དགོས་ཡ་དུས་ཚོད་རེད་མི་འདུག་ད། ཅིག་གཟིགས་ད་རྒྱལ་བ་རིན་པོ་ཆེ་སྐུ་ལས་ག་ཚད་སྐྱོན་གི་འདུག། ཨོ་ད་ཆོས་ལུགས་མཐུན་འབྲེལ་ཡིན་ནའི་རེད་འཛམ་གླིང་ཞི་བདེ་ཡིན་ནའི་རེད་ཁོར་ཡུག་སྲུང་སྐྱོབ་ཡིན་ནའི་རེད་ཨོ་ད་ཨ་ལེ་བོད་པ་གཅིག་པུ་ནང་ལ་ཆགས་བཞག་པ་ཡིན་ན་ད་བོད་པའི་གི་ད་ནང་བསྟན་ཆོས་བོད་རྒྱུད་ནང་བསྟན་འདི་དངོས་གནས་དཔལ་ན་ལེན་དྲའི་ཆོས་རྒྱུད་དྲི་མ་མེད་པ་ཡིན་དེ་འདྲའི་གི་ད་དཔེ་ད་གསལ་པོ་ཞིག་བྱས་འཛམ་བུ་གླིང་ལ་མར་དེ་འདྲའི་གི་བཀྲམ་ཐུབ་བ། འཛམ་བུ་གླིང་གི་ཞི་བདེ་ཐོག་ལ་ག་འདྲའི་ཕྱག་ལས་གནང་གི་འདུག་ཆོས་ལུགས་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཐོག་ལ་ག་འདྲའི་གནང་གི་འདུག་དེ་འདྲའི་གི་ཞི་བདེ་ཞིག་བསྐྲུན་འཛམ་བུ་གླིང་གི་མི་མང་གི་ད་སེམས་ནང་ལ་ཡ་དེ་འདྲའི་གཅིག་གི་ཞི་བདེ་ཞིག་བསྐྲུན་ཐུབ་དུས་སྒང་ལ་ཡ་ད་བསྐྲུན་མཁན་མི་དེ་ལ་ད་ཚུར thank you ལབ་པ་རེད་བ། ད་ང་ཚོའི་འགྲོ་སོང་ཚོད་མའི་སྟངས་ཀྱི་དངུལ་གཅིག་རགས་སོང་གཉིས་མི་ལེན་རགས་སོང་འདིའི་འགྲོ་སོང་སྟངས་ཀྱི་ཕ། ཐན་རྒྱུད་ལགས་ཀྱི་དེ་ན་ད་འདི་ངས་ཏེས་ཅིག། བྱབ་ཆུང་འདྲ་བོ་ཅིག་དང། ཏེས་ཅིག་ད་ག་ཟེར་དགོས་རེད། ད་ད་བདེ་གི་མི་འདུག་སེམས་ཁུར་བར་ད་ད་ང་ཡང་ང་གེ་མ་ཤེས་མཁན་ཅིག་གི་ཡང་དེ་འདྲའི་ང་ཧ་ཝར་ལེ་འགྲོ་མ་མྱོང་རེད་བ། ནི་ངས་ཅིག་ག་རེ་ཟེར་དགོས་རེད་ང་འབུམ་རམས་པ་ཡང་མེད་ཧ་ཝར་ལེ་འགྲོ་མ་མྱོང། དེ་ནས་གོ་སྐབས་རགས་མ་སོང། རེད་བ། དེ་ནས་ངས་ད་ཅིག་གང་ལ་གང་འཚམ་གྱི་ཅིག་ད་སྐྱེས་བུ་དམ་པས་ང་ཚོ་ང་རང་ཚོ་གི་མི་རབས་གོང་མ་གི་སྐྱེས་བུ་དམ་པ་ཚོ་གི་གསུང་འདི་གྲས་དེ་ངས་ད་བརྗེད་ནས་འདི་ཡང་སེམས་ལ་ཡག་ཅིག་དེ་ནས་ཅིག་འཚོ་བ་ལས་དེ་ངས་ཇི་ལྟ་དད་པ་ཡོད་མཁན་མི་ཞིག་ཡིན་དེ་འདྲ་ཡིན་དུས་ང་ལ་ང་དེ་འདྲའི་འབུམ་རམས་པ་ད་མེད་ཧ་བར་ད་འགྲོ་མ་མྱོང། ཧ་བར་གྱི་ལག་འཁྱེར་ཡང་མེད་ད་སྲིད་སྐྱོང་ལ་ཡང་ཧ་བར་ལག་འཁྱེར་ཡོད་སྲིད་འོ་ལ་ཡོད་མེད་དེ་ངས་མཐོང་ད་མ་སོང། པོ་ཆེ་ལགས་ཀྱིས་ཡོད་པའི་ད་ཨ་ལའི་ཕྱག་ཞག་ཕྱག་ཞག་ནས་ངས་བཀའ་མོལ་ཞུ་གི་ཡོད་རེད་བ་ཁྱེད་རང་མཁས་དབང་ཡིན་འབུམ་རམས་པ་ཡིན་ཧ་བར་ཞུ་གི་པའི་ད་རྒྱ་མི་པའི་སློབ་ཕྲུག་སྟོང་ཕྲག་མང་པོ་ཡོང་སྟེ་སྐད་ཆ་བཤད་འདུག་ཞུ་གི་པའི་ཉམས་མྱོང་བསགས་ཏེ་གསུངས་སོང་ཨ། ད་རྒྱ་མི་མཉམ་དུ་རྒྱ་མི་བརྒྱ་ཕྲག་མང་པོ་མཉམ་དུ་སྐད་ཆ་བཤད་དྲི་བ་དྲིས་ལན་བྱེད་བྱེད་པའི་ཁ་ནས་ཚིག་གཅིག་ཐོན་པ་ད་ག་ལན་རྒྱག་ཐུབ་ཀྱི་ཡོད་གསུངས་གི་འདུག་བ། དེ་འདྲའི་མི་གསུང་མཁན་གཅིག་གིས་ད་རྒྱ་མི་པའི་ཕྱོགས་ལ་ཚིག་གཅིག་གནང་ཐུབ་ཀྱི་མི་འདུག་བ། ད་ང་ཚོ་མོ་གོ་ཡའི་བོད་པ་སྤྱི་ཚོགས་དེ་འདྲའི་འབུམ་གཅིག་བཙན་བྱོལ་སྤྱི་ཚོགས་ནང་ལ་འབུམ་གཅིག་ལས་མེད་མཁན་གྱི་མེད་དུས་གང་ལ་དེ་འདྲའི་གཅིག་ལ་ཡ་ད་ང་ཚོ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་དེ་བཟོ་ཐུབ་ཀྱི་མི་འདུག་བ། འདི་རྒྱལ་བ་རིན་པོ་ཆེའི་དགོངས་པ་དངོས་གནས་འདི་ཡིན་པ། མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་དངོས་གནས་རྒྱལ་བ་རིན་པོ་ཆེའི་དགོངས་པ་ཏག་ཏག་ཞིག་གོ་འགྲོ་ཐུབ་ཡག་འདི་ཁྱོན་བཟོ་ཐུབ་མ་སོང་ཨ།

རེད་བ། འོ་དེ་ངས་དེ་རིང་སྲིད་སྐྱོང་མཆོག་ལ་ཡ་ཨ་ནི་ངས་ད་འབུད་སྐུལ་ཟེར་ན་མི་འདུག། ངས་ད། ཨིན་ཇི་སྐད་ལ Complain ཟེར་ན་མི་འདུག། འོ་དེ་རིང་ངས་དེ་རིང་བརྙན་འཕྲིན་འདིའི་བརྒྱུད་ནས་ངས་ཞུ་འདོད་བྱུང་སོང་སྲིད་སྐྱོང་ལ་ངས་ད་ག་ཟེར་སྒེར་གྱི་མ་དགའ་བ་བྱས་ནས་ངས་ཞུ་རྩ་བ་ཉིད་ནས་ཞུ་གི་མེད་སྲིད་སྐྱོང་ཁྱེད་རང། ད་འདིར་རྐུབ་བཀྱག་གལ་ཆེན་པོ་བཞུགས་ཁྲི་སྒང་ལ་བཞུགས་ཡོད་དུས་གང་ལ། འོ་འདིའི་ཏན་ཏན་དགོངས་པ་བཞེས་བྱས་གང་དྲག་ཅིག་གནང་ཐུབ་པ་ཡིན་ན། ཨ་ནི།